གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ང་པད་མ་མཁས་གྲུབ་ཡིན་ད་རིང་གི་ང་ཚོའི་བུད་མེད་ལས་རིམ་འདིའི་ནང་བོད་དུ་རྟེན་བུད་མེད་ཀྱི་སྤྲུལ་སྐུ་མཚན་སྙན་ཆེ་བ་སུ་སུ་བྱུང་ཡོད་པ་དང་ཁོང་རྣམ་པའི་རྣམ་ཐར་བཅས་ཀྱི་སྐོར་གླེང་མོལ་ཞུ་ཡས་ཡིན། བོད་འདིར་ནང་པ་སངས་རྒྱས་པའི་བསྟན་པ་དར་བའི་རྗེས་ཆོས་ཕྱོགས་ནས་འགྲོ་དོན་བསམ་གྱིས་མི་ཁྱབ་པའི་མཛད་པ་བསྐྱངས་པའི་མཁས་གྲུབ་གཉིས་ལྡན་གྱི་སྐྱེས་བུ་མང་པོ་ཞིག་ཞིང་བརྗེས་པའི་རྗེས་རྗེས་འཇུག་སློབ་མ་ཚོས་སྐུ་སྐྱེ་ཡང་སྲིད་ངོས་འཛིན་ཞུ་སྲོལ་ཆགས་པ་དེ་ནི་བོད་བརྒྱུད་ནང་བསྟན་གྱི་ཐུན་མོང་མ་ཡིན་པའི་ལམ་སྲོལ་ཞིག་ཡིན་པ་དང། ཡང་སྲིད་སྤྲུལ་སྐུ་ངོས་འཛིན་ཞུ་སྲོལ་ཆགས་པ་ནས་ད་བར་ལོ་བརྒྱད་བརྒྱ་ལྷག་ཙམ་ཞིག་འགྲོ་གི་ཡོད་པ་དེའི་རིང་ཡང་སྲིད་སྤྲུལ་སྐུ་ཇི་སྙེད་ཅིག་བྱུང་ཡོད་པ་ཕལ་ཆེ་བ་རྟེན་སྐྱེས་པ་ཡིན་པ་རེད། དུས་རབས་སོ་སོའི་ནང་བུད་མེད་མཁས་གྲུབ་གཉིས་ལྡན་བསམ་གྱིས་མི་ཁྱབ་པ་མང་པོ་བྱོན་ཡོད་རེད་དེ། རྟེན་བུད་མེད་ཡང་སྲིད་ངོས་འཛིན་བྱས་པ་ཧ་ཅང་ཉུང་ཉུང་རེད། རྩ་བ་ནས་མ་བྱུང་བ་མ་ཡིན་པར། རེ་ཟུང་བྱུང་བ་དེ་ཚོ་དམིགས་བསལ་ཅིག་རང་བཞིན་གྱིས་ཆགས་ཡོད་རེད། ད་རིང་གི་ང་ཚོའི་བུད་མེད་ལས་རིམ་འདིའི་ནང་བོད་དབུས་གཙང་ཁུལ་རྟེན་བུད་མེད་ཀྱི་སྤྲུལ་སྐུ་མཚན་སྙན་ཆེ་བ། བསམ་སྡིངས་རྡོ་རྗེ་ཕག་མོ་དང་ཤུག་གསེབ་ལོ་ཆེན་རིན་པོ་ཆེ་གཉིས་ཀྱི་རྣམ་ཐར་ཟེར་དགོས་རེད་པས་ཐོག་མར་ངོས་འཛིན་ཞུ་སྟངས་དང་བར་དུ་འགྲོ་དོན་བསྐྱང་སྟངས་སྐོར། མཁས་བཙུན་ལགས་དང་གླེང་མོལ་ཞུ་གི་ཡིན། མཁས་བཙུན་ལགས་སྐུ་ཁམས་བཟང། ལོ་ལེགས་མཁས་བཙུན་ལགས་ད་ལྟ་གོང་དུ་ཞུས་པ་བཞིན་བོད་དབུས་གཙང་ཁུལ་གྱི་བུད་མེད་སྤྲུལ་སྐུ་རྣམ་གཉིས་ཀྱི་ནང་ནས་ད་སྔོན་ལ་བསམ་སྡིངས་རྡོ་རྗེ་ཕག་མོའི་སྐོར་ཡིན། བསམ་སྡིངས་རྡོ་རྗེ་ཕག་མོ་ཞུ་བ་འདི་གཅིག་ཐོག་མར་དུས་རབས་ག་དུས་ནས་བྱུང་བ་ཅིག་རེད་པས། རྡོ་རྗེ་ཕག་མོ་ཞུ་ཡག་གི་མཚན་ཐོགས་སྟངས་དང་ད་ག་ནང་བཞིན་ད་ཅིག་སྤྲུལ་སྐུ་ངོས་འཛིན་ཞུ་སྟངས་གི་ཅིག་བརྒྱུད་རིམ་མདོར་བསྡུས་ཅིག་གསུང་རོགས་གནང་དང། ན་ནི་ས། བསམ་སྡིངས་རྡོ་རྗེ་ཕག་མོ་ཞུ་ཡག་དེ་བོད་ལ་ཡར་ད་ཡང་སྲིད་སྤྲུལ་སྐུ་ངོས་འཛིན་ཞུ་ཡག་ལུགས་སྲོལ་བྱུང་ནས་དེའི་ནང་ནས་ཅིག་སྔ་ཤོས་གྲས་ཅིག་རེད་ཤག་སྐུ་འཕྲེང་དང་པོ་རྗེ་བཙུན་ཆོས་ཀྱི་སྒྲོན་མེ་དེ་ཕྱི་ལོ་ཆིག་སྟོང་བཞི་བརྒྱ་དེ་འདྲ་ཅིག་ནང་ལ་ཡར་བྱུང་ཤག་བྱས་ཙང་དེ་ནས་ད་བར་ལ་ཡར་ལོ་བདུན་བརྒྱ་ལྷག་དེ་འདྲས་འགྲོ་གི་ཡོད་རེད་ད་རྡོ་རྗེ་ཕག་མོ་ཞུ་ཡག་གི་མཚན་འདི་གྲུབ་ཆེན་ཐང་སྟོང་རྒྱལ་པོ་དང་བོ་དོང་ཕྱོགས་ལས་རྣམ་རྒྱལ་ནས་གསོལ་བ་ཅིག་རེད་ཤག། དེ་ཡང་རྡོ་རྗེ་ཕག་མོ་སྐུ་འཕྲེང་དང་པོ་རྗེ་བཙུན་ཆོས་ཀྱི་སྒྲོན་མ་དེ་བོད་བཙན་པོའི་གདུང་རྒྱུད་མངའ་རིས་གུང་ཐང་རྒྱལ་པོའི་སྲས་མོ་ལ་ཡར་འཁྲུངས། དེ་ནས་སྐུ་ན་སོན་མཚམས་ལ་ཡར་བོ་དོང་ཕྱོགས་ལས་རྣམ་རྒྱལ་གྱི་ཞབས་ལ་གཏུགས་ནས་ཆོས་མང་པོ་ཅིག་གསན་པ་དང་རབ་ཏུ་བྱུང། དེ་ནས་བོ་དོང།

སྐབས་འདི་འདྲ་ཞིག་ནས་ཨ་ནི་རྗེ་བཙུན་ཆོས་སྒྲོན་མ་རང་ལ་ཡར་ཨ་ནི་མཁའ་འགྲོ་མ་སེང་གདོང་མའི་ལུང་བསྟན་དང་ཨ་ནི་མཁའ་འགྲོ་མ་སེང་གདོང་མ་དངོས་སུ་ཨ་ནི་ད་ལྟ་བསམ་སྡིངས་དགོན་པ་ཡོད་ས་དེ་ལ་ཡར་ཐིམ་པའི་དེ་འདྲའི་གཟིགས་སྣང་བྱུང་བྱས་ཨ་ནི་ཡར་ཡར་འབྲོག་ལ་ཕེབས་ནས་སྐབས་དེའི་ཨ་ནི་ཡར་འབྲོག་ཁྲི་དཔོན་གྱིས་ཨ་ནི་དཔལ་འབྱོར་གྱི་མཐུན་རྐྱེན་སྦྱར་བྱས་ཨ་ནི་ད་ལྟ་བསམ་སྡིངས་དགོན་པ་ཆགས་ས་དེ་ལ་ཡར་ཨ་ནི་གྲྭ་པ་དྲུག་ལས་གྲུབ་པའི་སྒྲུབ་སྡེ་གཅིག། བཙུགས་གནང་ཤག། ད་གང་ལྟར་རྡོ་རྗེ་ཕག་མོ་ཞུ་ཡག་མཚན་དེ་ཡི་གྲུབ་ཆེན་ཐང་སྟོང་རྒྱལ་པོའི་རྣམ་ཐར་ནང་ལ་ཡར་དེ་འདྲ་ཞིག་ཡོད་རེད། རྡོ་རྗེ་ཕག་མོ་མིའི་རྣམ་པར་རོལ་ནས་སྐྱེས་རབས་ཕྲེང་བས་འགྲོ་དོན་མཛད་པ། མཁའ་འགྲོ་མ་བསོད་ནམས་འདྲེན་མའི་སྐྱེ་བ་གསུམ་པ་བོད་རྗེའི་སྲས་སུ་རྗེ་བཙུན་ཆོས་ཀྱི་སྒྲོན་མ། ཞེས་བྱས་དེ་འདྲས་གསུངས་ཤག་བྱས་ཙང་ད་ག་ནང་བཞིན་ཨ་ནི་བོ་དོང་ཕྱོགས་ལས་རྣམ་རྒྱལ་གྱི་རྣམ་ཐར་ནང་ལ་ཡར་རྗེ་བཙུན་ཆོས་ཀྱི་སྒྲོན་མ་ནི་སྤྲུལ་པའི་དགོས་དགུ་ཚིམས་པའི་རྣལ་འབྱོར་མ། རྨད་བྱུང་མོ་རྡོ་རྗེ་ཕག་མོ་ཡིན་ཟེར་བྱས། དེ་འདྲའི་འཁོད་ཡོད་པ་དེ་འདྲ་རེད་དེ་ནས་ད་ཆོས་ཀྱི་སྒྲོན་མ་དེ་རྡོ་རྗེ་ཕག་མོའི་སྤྲུལ་པ་ཡིན་པ་ལ་ཡར་ཡོངས་གྲགས་ཆགས་ཤག། ད། སྤྲུལ་སྐུ་ངོས་འཛིན་བྱུང་སྟངས་དེ་ཡི་རྗེ་བཙུན་ཆོས་ཀྱི་སྒྲོན་མ་ཨ་ནི་སྐུ་གཤེགས་ནས་ད་ཞབས་འཇུག་ཆེན་པོའི་བཞུགས་ཡོད་རེད་པ། དེ་དུས་ཚེ་ན་ཨ་ནི་ཉེ་གནས་ཨ་ནི་གཅིག་གིས་ཨ་ནི་གྲུབ་ཆེན་ལ་ཡར་ད་དེ་འདྲའི་སྐུ་སྐྱེ་དེ་འདྲ་ཕེབས་ཀྱི་རེད་པས་ཟེར་བྱས་བཀའ་འདྲི་ཞུ་དུས་ཚེ་ན་ཨ་ནི་གྲུབ་ཆེན་གྱིས་གཏན་གཏན་ཕེབས་ཀྱི་རེད། དེ་ཡང་ཨ་ནི་པས།

ད་སྐུ་ཕྲེང་དེ་གྱད་ཀྱི་ནང་ནས་ད་གང་ལྟར་གྲགས་ཆེ་ཤོས་རེད་ཅེས་སྐུ་ཕྲེང་དགུ་པ་དེ་གཅིག་བྱུང་ཤག་དེ་ག་རེད་ཟེར་ན་ག་སུ་རེད་འཁྲུངས་གཞིས་ག་རེ་རྒྱལ་བ་སྐུ་ཕྲེང་བརྒྱད་པ་འཇམ་དཔལ་རྒྱ་མཚོའི་ཡབ་གཞིས་ལ་ཡར་འཁྲུངས་པ་རེད་ཨ་འདི་ལ་ཡར་ཅིག་གི་བརྩམས་ཆོས་ཅིག་ཡང་གང་འཚམས་ཡོད་པའི་སྐད་ཆ་འདུག་ད་དེ་ནས་སྐུ་ཕྲེང། བཅུ་གཅིག་པ་དེ་ད་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐུ་མདུན་ནས་རབ་ཏུ་བྱུང་ཨ་ནི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ནི་རྒྱ་གར་ནས་བོད་ལ་ཡར་ཆིབས་བསྒྱུར་གནང་དུས་ཙ་ན་ཨ་ནི་ཡར་ལམ་ཨ་ནི་བསམ་སྡིངས་ལ་ཡར་རྒྱུན་རིང་དུ་བཞུགས་ཡོད་ད་དེ་འདྲའི་སྟབས་ཀྱིས་ཨ་ནི་གང་ལྟར་ཅིག་གིས་ཡོངས་གྲགས་ཆེན་པོ་ཅིག་ཆགས་བསྡད་ཡོད་རེད། ལོ་ལེགས་ཁྱེད་ལ་ཨ་ནི་ད་ད་ལྟ་བསམ་སྡིངས་རྡོ་རྗེ་ཕག་མོ་ཞུ་བ་དེ་ཅིག་གཞུང་སྲོལ་བླ་མའི་དབུ་གནས་དེ་མཐོ་ལོས་ག་འདྲ་རེ་ཆགས་ཡོད་ན།

ང་ཡི་ཕ་ལ་ཡར་མཐོང་ལེགས་བཀྲ་ཤིས་ཟེར་ང་ཡི་མ་ལ་བལ་མོ་མཚན་མཚར་ཟེར། བལ་པོའི་ཡུལ་སེའུ་སྒང་ནས་ཡིན་སྤྲང་མོ་ང་རང་གི་མིང་ལ་བསོད་ནམས་དཔལ་འཛོམས་ཟེར། གཞན་གྱིས་ཨ་ནི་མ་ཎི་ལོ་ཆེན་ཟེར་ད་ཟེར་དེ་འདྲས་གསུང་རྣམ་ནང་དེ་འདྲས་ཡོང་གི་འདུག་ད་གང་ལྟར་འདི་ཡུམ་འདི་བལ་མོ་ཡིན་པ་རེད། ཨ་ནེ་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་ལྔ་བཅུ་ང་གསུམ་དེ་འདྲ་ཅིག་རྒྱ་གར་ཟ་ཧོར་གྱི་མཚོ་པད་མ་ལ་ཡར་འཁྲུངས་ཤག་ཡབ་ཡུམ་གཉིས་མཚོ་པད་མ་ལ་ཡར་གནས་སྐོར་ལ་ཕེབས་དུས་ཙ་ན་ཨ་ནེ་འཁྲུངས་པའི་ཉིན་མོ་དེ་ལ་ཡར་ཚེས་གྲངས་དེ་ཆོ་འཕྲུལ་ཟླ་བའི་ཚེས་པ་བཅོ་ལྔ་འཁེལ་བྱས་དེ་འདྲར་འཁེལ་ནས་མཚན་དེ་ལ་ཡར་སྔན་མའི་ཐོག་མའི་མཚན་ལ་ཡར་ཨ་ནེ་བཅོ་ལྔ་ལྷ་མོ་ཟེར་བྱས་དེ་འདྲར་ཞུས་འདུག། ཨ་ནི་སྐུ་འཁྲུངས་པའི་སྐབས་ཡར་དང་ངོ་མཚར་གྱི་ལྟས་བཟང་པོ་མང་པོ་གཅིག་བྱུང་ཨ་ནི་སྐུ་ཆུང་ངུའི་དུས་ནས་གཅིག་ཐུགས་རིག་བཀྲ་བ་ཨ་ནི་ཆོས་ཀྱི་བག་ཆགས་ཟབ་པོ་དེ་འདྲ་ཞིག་ཡིན་པ་རེད། ད་སྐབས་དེ་དུས་ད་ནི་ཡབ་ཡུམ་གཉིས་འཚོ་བའི་གནས་སྟངས་ཨ་ནི་ཧ་ཅང་གི་ཨ་ནི་ཐབས་ཞན་པོ་ཡིན་པའི་སྟབས་ཀྱིས་ཨ་ནི་རྗེ་བཙུན་རིན་པོ་ཆེ་དགུང་ལོ་བཅོ་ལྔ་ལ་ཕེབས་དུས་ན་ཨ་ནི་ཡུམ་དང་ལྷན་དུ་ད་གཞན་གྱི་གཡོག་མོར་ཡར་ཞུ་དགོས་པ་བྱུང་བ་དང་ད་ག་ནང་བཞིན་པའི་མ་ཎི་བླ་མ་མ་ཎི་གསུངས་བྱས་ཨ་ནི་གཙོ་བོ་གཞན་ལ་ཡང་དགེ་བ་བསྐུལ་བ་དེ་འདྲ་བྱས་ཨ་ནི་འཚོ་ཐབས་ནི། དེ་འདྲའི་འཚོལ་བའི་འབད་བརྩོན་གནང་དགོས་བྱུང་བ་དང། ཡང་སྐབས་ཅིག་ཨ་ནི་ཡབ་ཀྱིས་གཞས་བཏང་ཨ་རྗེ་བཙུན་རིན་པོ་ཆེ་ཁོང་ཞབས་བྲོ་སྐྱོན་བྱས་ཨ་ནི་ལོ་རྒྱུས་ཀྱི་ནང་ལ་ཡ། རྒྱལ་ཁམས་སྐོར་བའི་ལོ་རྒྱུས་འདུག། གང་ལྟར་སྐུ་ཆུང་ངུའི་དུས་ཨ་ནི་སྟོད་མངའ་རིས་ཁུལ་དང་ཧི་མ་ལ་ཡའི་རི་རྒྱུད་དུ།

བཟླས་པ་ཞུ་བའི་མཆོག་ཏུ་གྱུར་ཅིག་ཕྱག་ཨ་ནི་ཆོས་འཁོར་རྒྱ་ཆེན་པོ་མཛད། ལྷག་པར་དུ་ཨ་ནི་མ་གཅིག་ལབ་ཀྱི་སྒྲོན་མའི་གཅོད་ཀྱི་དབང། གཅོད་པའི་དབང་བསྐུར་གནང་དང་འབྲེལ་ནས་ཨ་ནི་དུར་ཁྲོད་དང་ཆུ་མིག་བརྒྱ་རྩ་ལ་ཡ་ཨ་ནི་གཅོད་སྐོར་གནང་དང་བཅས། ཞུགས་ཡོ་འདྲ་ཆས་ཚང་དེ་འདྲས་བརྟེན་ནས་ད་མི་རྣམས་ཀྱིས་ཨ་ནི་མ་གཅིག་ལབ་ཀྱི་སྒྲོན་མའི་ཨ་ནི་སྤྲུལ་པ་ཡིན་པ་རེད་ཟེར། དེ་འདྲས་ཨ་ནི་ཡོངས་གྲགས་ཆགས་ཤག། མཐར་ཨ་ནུ་དགུང་གྲངས་དགུ་བཅུ་གོ་བདུན་ལ་ཕེབས་པ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ནང་ལ་ཡང་དགོངས་པ་རྫོགས་བཞག་ཨ་ནུ་དགོངས་པ་རྫོགས་པའི་རྗེས་ལ་ཡ་ད་ཞལ་སློབ་མང་པོ་ཡོད་རེད་པ་གཞན་རྩ་བ་གཅིག་གིས་ལབ་ན་ད་དེ་འདྲའི་དུས་བསྐལ་ཡོད་ས་མ་རེད་ཨ་ནུ་ཞལ་སློབ་དེ་ཚོས་ཡང་སྲིད་བཙལ་འཚོལ་ཞུས་ནས་ད་ད་ལྟ་ཡང་སྲིད་དེ་ལྷ་ས་ལ་ཡོད་རེད་ད་དེ་ཡང་ད་བུད་མེད་མ་རེད།

བྱས་ཨ་ནེ་བོད་ལ་ཡང་དུས་འགྱུར་བྱུང་བའི་སྒང་ད་ཁོང་དེ་དུས་ཚོད་སྐུ་ན་ཆུང་ཆུང་རེད་རེད་ཁོང་དེ་དུས་ཚོད་ཟེར་ན་རྒྱ་གར་ལ་ཡང་ཚུར་བྲོས་བྱོལ་ལ་ཡང་བཙན་བྱོལ་ཆིབས་བསྒྱུར་གནང་འདུག་ཨང་བཙན་བྱོལ་ཆིབས་བསྒྱུར་གནང་དེ་ནས་ད་ལྔ་བཅུ་ང་དགུ་ལོ་ད་ཁོང་ཡང་ད་དུས་བ་ལ་རྒྱ་མིའི་གཞུང་ཚབ་དེ་འདྲའི་རིགས་འབྲེལ་བ་བྱུང་བྱས་ཁོང་ད་དེ་ནས་ཨ་ནེ་ཕར་ད་དུས་བ་ལ་རྒྱལ་ཁབ་གཞན་དག་མང་པོ་ཞིག་བརྒྱུད་ནས་རྒྱ་ནག་གཞུང་ཚབ་ཀྱིས་འདི་བྱས་བྱས་བོད་ལ་ཕར་ཆིབས་བསྒྱུར་གནང་རེད་ཞིབ་འཇུག་གནང་ནས་ད་ཨ་ནི་དེ་དུས་ཚོད་ནས་བོད་ཡང་ཞིབ་འཇུག་གནང་བཙན་བྱོལ་ནས་ཆིབས་བསྒྱུར་གནང་ཙང་ད་རྒྱ་མིས་ཞེ་གཅིག་གདེང་འཇོག་བྱེད་ཀྱི་རེད་པ་བྱས་ནས་ཡོད་སྐབས་ཀྱི་རིང་ཀ་ཨ་ནི་ཡའི་ལས་ཀ་དེ་ཚོ་བཀོད་སྒྲིག་བྱས་ཨ་ནི་ཆོས་དོན་དང་ཆབ་སྲིད་གྲོས་ཚོགས་དེ་བ་ལས་ཀ་མང་པོ་བཀོད་སྒྲིག་བྱས་དེ་འདྲས་བྱུང་བ་རེད་ཨ་འདི་ནས་རིག་གནས་གསར་བརྗེའི་སྒང་ལ་ཡང་ད་ལྷ་འདྲེ་གདོན་བགེགས་ཁོངས་སུ་བྱས་ཧ་ལས་པའི་སྐུ་ངལ་བྱུང་བ་བྱུང་ཡོད་རེད་ད་དེ་དུས་ཚོད་ནས་ད་ད་ཆ